བྱང་ཆུབ་ཀྱི་སེམས་དེ་མེད་ན་དེ་ནི་གཅིག་གསང་སྔགས་ཀྱི་བི་ཀ་གཅིག་བསྐྱེད་རིམ་དང་སྒོ་རྫོགས་རིམ་དང། ད་ག་འདྲའི་གྱི་བི་ཀ་ཟབ་པོ་ཟབ་པོ་དང་བི་ཀ་རྫི་ཡི་རྫི་གུ་འདྲ་པོ་ག་འདྲ་ཅིག་ཡིན་པ་ཡིན་ན་བྱང་ཆུབ་ཀྱི་སེམས་དེ་མེད་ན་གང་ཡང་ཕན་ཐོགས་གི་མ་རེད། རེད་པ་ད། དེ་ཡིན་དུས་བྱང་ཆུབ་ཀྱི་སེམས་ལ་སྒོམ་ན་སྒོམ་རིན་ཆོག་པ། འོ་ད་དེ་ནི་བྱང་ཆུབ་ཀྱི་སེམས་ལ་བི་ཀ་མི་ཚེ་འདྲ་པོ་པ་བསྐྱལ་ན་བསྐྱལ་རིན་ཆོག་པ་འདྲ་པོ་ཅིག་རེད་པ་ད། མི་ཚེ་སྟོང་ཟད་མི་འགྲོ་ཡ། བྱང་ཆུབ་ཀྱི་སེམས་མེད་ན། ད་ཅིག་སྔགས་འདྲ་པོ་ཅིག་བགྲངས་ལྷ་འདྲ་པོ་བསྒོམ་བསྡད་ན། ད་དེ་ཞེ་དྲག་ཞེ་དྲག་ཕན་ཐོགས་ཟེར་ཡོད་བ་མ་རེད། བྱང་ཆུབ་ཀྱི་སེམས་མེད་ངེས་འབྱུང་མེད་ན། ཨ་ནི་འཁོར་བའི་རྒྱུ་ལ་འཁོར་ཡ་དེ་རེད། འཁོར་བ་ལ་སྐྱེ་བ་འཕེན་བྱེད་ཀྱི་ལས་བསགས་འགྲོ་ཡ་དེ་སོ་སོ་རྐང་བཙུགས་ནས་པའི་ཨུ་ཚུགས་བྱས་ནས་བསགས་དགོས་ཡ་ཡོད་མ་རེད་ཁོ་རང་བཞིན་གྱིས་བསགས་ཡོང་གི་རེད། དེ་ནས་རེད་པ་ད་འཁོར་བ་ལ་སྐྱེ་ཡ་དེ།

རེད་པ་ད་བླ་མའི་མདུན་ནས་ཆོ་ག་འདྲ་ཅིག་སྐྱོར་ནས་མ་བྱང་ཆུབ་ཀྱི་སེམས་རྒྱུད་ལ་བི་ཀ་སྐྱེ་ཡ་བཟོ་ཡ་ཡོད་མ་རེད། ད་དམིགས་རྣམ་སྦྱངས་ནས་བྱང་ཆུབ་ཀྱི་སེམས་ལ་བློ་སྦྱངས། དེ་ལ་རིམ་གྱིས་བ་སྦྱངས་ནས་ལོ་ཟླ་རིམ་གྱིས་སྦྱང་དགོས་རེད་མ་གཏོགས་བྱང་ཆུབ་ཀྱི་སེམས་རྡོག་རྡོག་འདི་རེད་ཟེར་ནས་རྒྱུད་ལ་བི་ཀ་མ་བཅུག་བཞག་ཡ་འདྲ་པོ་གང་ཡང་ཡོད་མ་རེད་བ། ད་རིམ་གྱིས་སྦྱངས་ནས་བློ་སྦྱང་དགོས་ཀྱི་ཡོད་རེད། བྱང་ཆུབ་ཀྱི་སེམས་ལ་སོ་སོ་སེམས་དེ་སྦྱངས་ནས། ད་བྱང་ཆུབ་ཀྱི་སེམས་ཀྱི་ངོ་བོ་ལ་ཡར་མ་འགྲོ་བའི་བར་དུ་དེ་ནི་སྦྱང་དགོས་ཡོད་སེམས་དེ། ད་དེ་ག་འདྲ་སེ་སྦྱང་དགོས་རེད་ཟེར་ན་རིམ་གྱིས་སྦྱང་སྟངས་དེ། ཨ་ནི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་དེ་ནི་བློ་སྦྱང་སྟངས་གཅིག་དང་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱང་སྟངས་རྒྱལ་སྲས་ཆེན་པོ་ཞི་བ་ལྷ་ནས་མ་རྗེ་བཙུན་འཇམ་དཔལ་དབྱངས་ནས་མ་བྱས་ནས་ཨ་ནི་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱང་སྟངས་དེ་གསུངས་བ་རེད། ཨང་ད་འཕགས་པ་ཐོགས་མེད་དང་དཔལ་ལྡན་ཟླ་བ་གྲགས་པ་གསུང་གི་འདུག་བ་ཨ་ནི་བི་ཀའི། འདི་ནི་འདི་བྱས་ནས་འདི་ནི།

ལམ་སང་བི་གའི་ཏི་གའི་ཅིག་གི་བློ་ལ། བློ་ལ་བི་གའི་ལམ་སང་བི་གའི་འགྲོ་ཐུབ་ཡ་ཁག་པོ་ཡོག་རེད་ཅིག་གི་བློ་ཡིས་ཆུན་ཡ་ཁག་པོ་ཡོད་ཙང་ཨོ་དི་རེད། བློ་ལ་བབ་པོ་ཟེར་བ་རེད་བ་ད། ཨོ་དེ་ཡིན་ཙང་དེ་ནས། བསྒོམ་པའི་སྒང་ལ་རྒྱུ་འབྲས་མན་ངག་བདུན་དང་བདག་གཞན་མཉམ་བརྗེ་གཉིས་ཀྱི་མན་ངག། ད་བི་ཀའི་སྤེལ་ནས་སྲིད་གསལ་ཏེ། སྤེལ་ནས་མ་བསྒོམ་སྟངས་གཅིག་འཇམ་མགོན་བླ་མ་ཙོང་ཀ་བ་ཆེན་པོས་བྱང་ཆུབ་ཀྱི་སེམས་བསྒོམ་སྟངས་བི་ཀའི་ཁྱད་པར་དུ་འཕགས་པ་ཞིག་གསུངས་ཡོད་རེད་བ་ད། འོ་དེ་འདྲ་བྱས་ནས་བསྒོམ་དགོས་རེད་བསྒོམ་པའི་སྒང་ལ། ཡིན་ན་ཡང་བི་ཀའི་ཤེས་པའི་སྒང་ལ། སོ་སོ་སོ་སོ་རྒྱུ་འབྲས་མན་ངག་བདུན་གྱི་མ་བློ་སྦྱང་སྟངས་འདི་འདྲ་རེད་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱང་སྟངས་འདི་འདྲ་རེད་སོ་སོ་སོ་སོ་ཤེས་དགོས་རེད་གསུངས་རེད་ཉམས་སུ་བླངས་པའི་སྒང་ལ་དེ་གཉིས་སྤེལ་ནས།

འབྲས་བུ་བྱས་ནས་བདུན་འདུག་བ། མར་ཤེས་དྲིན་དྲན་དྲིན་གཟོ་ཡིད་འོང་གི་བྱམས་པ། ལྔ་པ་སྙིང་རྗེ་དྲུག་པ་ལྷག་བསམ་ཟེར་དེ་རྒྱུ་དེ་རེད། དྲུག་སྟེ། དེ་ལ་བརྟེན་ནས་དེ་སྔོན་དུ་སོང་ནས། བདུན་པ་དེ།

ཚད་མེད་བཞི་ནང་གི་ཚད་མེད་བཏང་སྙོམས་དེ། སེམས་ཅན་ཚོ་ནང་ཕན་ཚུན་བཏང་སྙོམས་སྒོམ་ཡ་དེ་རེད། ད་ལྟ་དེ་སོ་སོའི་ངོས་ནས་ཨ་ནི་སེམས་ཅན་ལ་བི་གའི་བཏང་སྙོམས་སྒོམ་ཡ། དེ་བཏང་སྙོམས་སྒོམ་པའི་སྐབས་ལ་དེ་ནི་བི་གའི་ཨ་ལས་སོ་སོའི་མདུན་དེ་དགྲ་གཉེན་བར་མ། དེ་ནི་གསུམ་མདུན་དེ་གསལ་བཏབ། སོ་སོ་གི་མ་དགའ་ས་ད་དུ་བ་འདྲ་པོ་ག་རེ་ཡོད་ན། རེ་བ་ད་ཨ་ནི་དགྲ་འདྲ་པོ་ག་རེ་ཡོད་ན་བ་ད་དེ་བི་གའི་མདུན་དེ་བསམ་བློ་བཏང། ཨ་ནི་དགའ་ས་གི་བི་ག་གཉེན་གི་དྭངས་མ་འདྲ་པོ་སུ་ཡོད་ན་འོ་དེའི་མདུན་དེ་བསམ་བློ་བཏང་ཨ་ནི་ཅི་ཅི་འདྲ་པོ་རེད་དེ་ལ་དེ་ནི་བི་གའི་བར་མ་ག་གེ་འབྲེལ་བ་མེད་མཁན་འདུག་བ་ད་འོ་ད་ཅིག་བར་མ་སེམས་ཅན་ཅིག་ངོ་མི་ཤེས་མཁན་ཅིག་མདུན་དེ་བསམ་བློ་བཏང་ཨ་འདུག་ཟེར་བསམ་བློ་བཏང་མཐོང་ཡོང་དུས་ཨ་ནི་སོ་སོ་གི་བི་གའི་དགའ་ས་དེ་ཅིག་མཐོང་ཡོང་དུས་ག་ལ་ནི་འགེ་ཚིག་ཚིག་རེད་ཅིག་བི་གའི། རེ་བ་ད་རེ་ཁྱེད་སྣང་བ་འགྲོ་གོ་རེ་བྱེད་རེ་བ་ད་དགའ་ལྷང་ལྷང་རེ་བ་བྱེད་ཡོང་གོ་རེ་བ་ད་དགའ་ལྷང་ལྷང་རེ་བ་བྱེད། ཨ་ནི། དགྲ་དེ་ལ་བི་ཀའི་ཅིག་བསམ་བློ་བཏང་ཡོང་དུས་གང་ལ་ལྟ་སྙིང་མི་འགྲོ་བའི་མཐོང་སྙིང་མི་འགྲོ་མཁན་རེ་བྱེད་རེ་བ་ད་ཁོང་ཁྲོ་ལང་མཁན་འདྲ་བ་ཟིག་གི་རེ་བ་ད་ཁོང་ཁྲོ་རེ་ཆགས་ཡོང་སྐྱེ་ཡོང་གོ་རོགས་དེ་རེད། བར་མ་དེ་ཚོ་ལ་ནི་དེ་ནི་ག་གེ་འབྲེལ་བ་མེད་མཁན་ངོ་མི་ཤེས་མཁན་དེའི་དོན་དག་འདྲ་བོ་ག་གེ་བྱེད་མི་དགོས་མཁན་གི་བཟོ་འདྲ་བ་བྱེད་སོ་སོའི་ཇུས་གཏོགས་འདྲ་བ་རྒྱུ་ནས་བྱེད་མི་དགོས་མཁན་གི་སེམས་ཅན་གི་བཟོ་འདྲ་བ་བྱེད། དེ་རེད། དེ་འདྲའི་ས་ཡོད་འདུག་ག་ལ་ཨ་ནི་དེ། ད་གཉེན་དེ་ལ་བི་གའི་ཆགས་པ་འདྲ་པོ་སྐྱེ་ཡོང་གི་རེད། གཉེན་དེ་ལ་ཆགས་ནས། ཆགས་པ་སྐྱེ་དགོས་ཡག་གི་རྒྱུ་མཚན་ག་རེ་རེད། སོ་སོ་བསམ་བློ་ཡག་པོ་ཞིག་བཏང་ན། གཅིག་བྱས་ན་ནི་སོ་སོ་ལ་རོགས་པ་ཅིག་རྔན་པ་ཡག་པོ་ཅིག་སྤྲད།

རེ་བ་ད། ད་དངོས་གནས་ཡག་པོ་ཅིག་བསམ་བློ་བཏང་ན་ད་སྐྱེས་བུ་འབྲིང་གི་སྐབས་ལ་འཁོར་བ་ལ་ངེས་པ་མེད་པ་དེ་བསམ་བློ་མང་པོ་བཏང་ཚར་བ་ག་ཚོད་དེ་ལ་མྱོང་བ་སྐྱེས་བུ་འབྲིང་གི་རྟོགས་པ་སྐྱེས་བསྡད་ཡོད་རེད་བ་དང། སྐྱེས་བུ། སྐྱེས་བུ་འབྲིང་གི་རྟོགས་པ་སྐྱེས་བསྡད་ཡོད་ཙང་ལམ་སང་བེད་ཀའི་འཁོར་བ་ལ་ངེས་པ་མེད་པ་དེ་བསམ་བློ་བཏང་ནས་འཁོར་བ་ལ་ངེས་པ་མེད་པ། དེ་ན་ནི་བའི་དགྲ་དང་གཉེན་ཟེར་དེ་ངེས་པ་མེད་པ་བསམ་བློ་བཏང་ཡོང་དུས། ད་དུས་ཡུན་གྱི་སོ་སོ་ཞེ་པོ་ཅིག་དགའ་དགོས་ས་གི་བེད་ཀའི་གཉེན་གྱི་མཐར་ཐུག་རེ་ཅིག་རེད་བ་དང།

འཁོར་བ་ལ་ངེས་པ་མེད་པ་ཅིག་ཡོད་རེད་ངེས་པ་མེད་པ་ངོམས་པ་མེད་པ་ཟེར་འོ་དེ་བཞིན་ངེས་པ་མེད་པ་དེ་བསམ་བློ་བཏང་ནས་གཉེན་ལ་ཆགས་པ་དེ་ཕར་བཀག་དང་པོ་ཆགས་པ་སྐྱེས་བཅུག་ཆགས་པ་སྐྱེས་ཡོང་བ་འདྲ་བ་དེ་ཨ་ནི་ཕར་བཀག་དེ་ནས་དགྲ་ལ་ཅིག་བལྟས་དགྲ་ལ་ལྟ་ཡོང་དུས་ཨ་ནི་གདོང་མདོག་ལོག་ཡག་འདྲ་བ་ཅིག་ཁོས་བེ་ག་ང་ལ་གནོད་བྱས་ནས་ཟེར་ན་ནིང་རང་ཁོས་ང་ལ་ཅིག་བྱས་ནས་ཟེར་ཅིག་རེ་བ་ད། དེ་ལ་ཡང་ངེས་པ་མེད་པ། ཕ་ཤ་ཟ་ཞིང་མ་ལ་འཚོག་ལས་ངན་དགྲ་བོ་པང་དུ་ལེན་ད་ཆུང་མས་ཁྱོ་ཡི་རུས་པ། འཁོར་བའི་ཆོས་ལ་གད་མོ་བྲོ་ཟེར་ཡ་གི་དེ་བསམ་བློ་ཞིག་བཏང་ནས། དགྲ་ལ་སྡང་དགོས་ཡ་གང་མི་འདུག། ཁོ་བོས་སྔ་མ་གཉེན་གྱི་མཐའ་ཐུག། ད་ལྟ་ཚུར་ཤོར་ཏེ་ངའི་ཆགས་ས་དང་གི་དང་པོ་ཆགས་ས་གི་གཉེན་དེ་ནང་ལྟར་ཁོས་སྐྱེ་བ་སྔ་མ་ལ་ངའི་གཉེན་བྱས་མང་པོ་བྱས་ཡོག་རེད། མ་འོངས་པ་ལ་ཡང་ཁོས་གཉེན་མང་པོ་བྱེད་མདོག་ཁ་པོ་རེད་འཁོར་བ་ལས་མ་ཐར་ཕྱིན་ཆད་དེ་ཡིན་དུས་དཔེར། ན་ཉིན་ད་བར་གཅིག་གནོད་པ་ཐེངས་གཅིག་བྱས་པའི་རྒྱུ་མཚན་གྱིས་ཨ་ནི་ང་ཁོ་ལ་སྡང་དགོས་ཡ་གང་མི་འདུག་བསམ་ནས། ཁོ་ལ་ཆགས་དགོས་པ་མེད་པ་ནང་ལྟར་གྱིས་ད་དེ་གཅིག་བསྒྲུབས་ཚར་བ་ན་འདི་ལ་སྡང་དགོས་ཡ་གང་མི་འདུག་བསམ་ནས་སྡང་བ་དེ་བཀག། ད་ད་ལྟ་བཤད་པའི་སྒང་ལ་མགྱོགས་པོར་གཅིག་ཕར་བཤད་བཞག་རེད་མ་གཏོགས་བསམ་བློ་བཏང་དུས་ག་ལེ་བཏང་དགོས་རེད་བ་ན་ང་ད་མ་གཅིག་དཔེ་ཆ་སྐྱོར་བཞིན་པའི་བཟོ་འདྲ་ཅིག་མ་རེད་པས་ག་ལེ་ལྷོད་ལྷོད་བྱས་ནས་ད་ང་བྱེད་དགོས་རེད་བ་ད།

དེ་ལྟར་གཅིག་ག་རེ་གཅིག་གྲ་མི་འགྲིག་རེ་ག་རེ་བྱུང་ན་མི་ངན་སོ་ད་ཚོད་ཚོད་ཚོད་ལས་སོ་སོ་རུང་བ་ཚོད་ལས་ནས་གྲ་མི་འགྲིག་གི་ལས་དུས་གང་ན་དེ་ལྟས་ཚེ་ཚ་གི་ཚིག་གི་རེ་བྱས་ཨོ་ཟེར་བ་བྱས་འགྲོ་ཨ་ནི་སོ་སོ་མི་ཚང་ཡོད་ས་ཚོད་ལས་ཡོད་འདོད་ཨ་ནི་ཅིག་ཅིག་ཞེ་བོ་ཅིག་གལ་ཆེན་པོ་ར་བྱས་ཡོང་གི་ལོ་དེ་རེད་མང་ཆེ་ད་ཡ་བ་འགྲོ་འདོད་ཟེར་བ་ཅིག་བྱས་ཙང་ད་དེ་ཡ་བ་འགྲོ་ཡ་དེ་ཡ་བ་འགྲོ་ཡ་གི་རྒྱུ་ནི་མ་རེད་འདི།

ཁ་སྤོས་ནས། རེད་བ་ད། ད་གཉེན་གྱི་རིགས། ཟེར་གྱི་རེད་བ་ད། དགྲ་ཡི་རིགས། ཨ་ནི། མ་ང་དེ་དག། ཨོ་ད་དེ་ནི་བར་མའི་རིགས་སུ་ད་བར་མ། ཨོ་ད་དེ་ཚོ་ཚང་མ་ལོག་ལ། ཨ་ནི། སོ་སོའི་ངོས་ནས་ཉེ་རིང་ཆགས་སྡང། དང་བྲལ་བའི་དཔེ་བཏང་སྙོམས་ཕར་སྒོམ། བཏང་སྙོམས་སྒོམ་ཚར་སོང་སོ་སོའི་སེམས་དེ་དེ་ནས་སྙོམས་པོ་གཅིག་དཔེ་ཀའི་ཉེ་རིང་ཆགས་སྡང་མེད་མཁན་གྱི་དཔེ་སྙོམས་པོ་ཡག་པོ་གཅིག་ཡོང་གི་ཡོད་རེད། ཞལ་ཐང་ཡིན་ན་ཞལ་ཐང་འབྲི་བའི་སྒང་ལ་གཞི་དེ་འཇམ་པོ་ཞེ་པོ་བཟོ་དགོས་ཀྱི་འདུག་བ་ལ་གཞི་དེ་འཇམ་པོ་བྱས་དབུར་ཞེ་པོ་བརྒྱབ་དགོས་ཀྱི་འདུག་བ་ལ་གཅིག་དབུར་བརྒྱབ་ནས་དཔེ་ཀའི་འོད་འོད་འདྲ་པོ་བརྒྱབ་ཡ་བྱས་ནས་དབུར་བརྒྱབ་ནས་དེ་ག་རེ་རེད་ཟེར་ན་འཇམ་པོ་ཡག་པོ་ཡོད་ན་སྙོམས་པོ་ཡག་པོ་ཡོད་ན་རི་མོ་དེ་ཡག་པོ་ཡོང་གི་ཡོད་རེད། དེ་མེད་ན་འབའ་རི་འབུར་རི་ཡོད་ན་རི་མོ་དེ་ལ་ཁ་ཤས་ཁ་ཤས་ཀྱོག་ཀྱོག་ཆགས་དེ་ཆགས་དེ་ནང་ལྟར་སེམས་དེ་དཔེ་ཀའི་འཇམ་པོ་པོ་ཡག་པོ་བྱས་པའི་བཏང་སྙོམས་དེ་སྒོམ། དེ་ཉི་མ་གཅིག་གཉིས་ཀྱིས་མིན་པ་དཔེ་རིམ་པ་དང་དཔེ་ཡག་པོ་བྱས་ནས་དཔེ་བཏང་སྙོམས་དཔེ་ཀའི་མ་རེད་པ་དེ་སྒོམ་དགོས་རེད། དེ་ནས་བཏང་སྙོམས་སྒོམ་ཚར་ནས་དེ་ནས་གཞི་ནས་ཨ་ནི་མར་ཤེས། མར་ཤེས་ཡ་དེ་ད་གལ་ཆེན་པོ་ཞེ་པོ་གཅིག་རིང་པོ་རེད་འགྲོ་ད་མར་ཤེས་དེ་གི་མར་ཤེས་གི་རྟོགས་པ་རྒྱུད་ལ་མ་སྐྱེས་ན། ཨ་ནི་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ་ཡ་ཡོད་མ་རེད། བྱང་ཆུབ་ཀྱི་སེམས་རྒྱུད་ལ་མ་སྐྱེས་ན། ཨ་ནི་དེ་གི་ཐེག་ཆེན་གྱི་ལམ་ལ་ཞུགས་ཡ་ཡོད་མ་རེད་བ་སངས་རྒྱས་ཡོང་གི་མ་རེད་བ། དེ་ཡིན་དུས་མར་ཤེས་དེ་ཡིན་གཅིག་མིན་གཅིག་སྒོམ་དགོས་ཀྱི་ཡོད་རེད་མར་ཤེས་གི་རྟོགས་པ་དེ་རྒྱུད་ལ་བསྐྱེད་དགོས་ཀྱི་ཡོད་རེད། ད་བསྐྱེད་པ་ལ་དེ་དཀའ་ལས་ཞེ་དྲག་ཁག་པོ་ཡིན། སེམས་ཅན་ཐམས་ཅད་མར་ཤེས་ཡ་ག་ལ་སྐྱེ་བ་སྔ་ཕྱི་སྒྲུབ་དགོས་རེད་བ་ད། སྐྱེ་བ་སྔ་ཕྱི་སྒྲུབ་ཡ་ལ་ནི་རིགས་པ་གཅིག་མ་གཏོགས་ཡོག་མ་རེད། སྐྱེ་བ་ཡོངས་སུ་ལེན་པ་ནི་འབྱུང་རྔུབ་དབང་པོ་བློ་དག་ནི་རང་གི་རིགས་ལ་ལྟོས་མེད་ཅན་ཉིད་འབའ་ཞིག་ལས་སྐྱེ་མིན་ཧ་ཅང་ཐལ་ཕྱིར་མཚམས་སྦྱོར་མེད་ཟེར་ཡ་གི་དེ་ནི་རིགས་པ་གཅིག་མ་གཏོགས་ཡོག་མ་རེད། རེད་པ་དང། གང་ཇི་ལྟར་བྱིས་པ་བཙས་མ་ཐག་པའི་རིག་པ་ཆོས་ཅན། རེད་པ་དང་རིག་རང་གི་རིག་པ་སྔ་མ་སྔོན་དུ་སོང་སྟེ་ཟེར་ཡ་ཅིག་རེད། རེད་པ་དང། ད་རིག་པ་ཡིན་ན་ད་དོན་དག་དེ། རིག་པ་ཟེར་ཡ་ཅིག་དང་བློ། རིགས་པ་ཤི་པ་སམ་དོན་གཅིག་རེད། ནང་གི་གཅིག་རེད་པ་ད། རིག་པ་ཟེར་ཡ་དེ་ཕྱི་ཡི་འབྱུང་བ་ལས་བཟོ་ཡ་ཡོད་མ་རེད་ཟེར་བ། ཕྱི་ཡི་འབྱུང་བ་ས་ས་ཡི་རྡུལ་ཟེར་བ་རོ། ད་ས་ཆུ་མེ་རླུང་གི་རྡུལ་དེ་ལས་ཨ་ནི། རིག་པ་བཟོ་ཡ་ཡོད་མ་རེད། སེམས་བཟོ་ཡ་ཡོད་མ་རེད། བཟོ་ཡ་ཡོད་མ་རེད། སེམས་དེ་ལ་ཡིན་གཅིག་མིན་གཅིག་སྔོན་ལ། རྒྱུན་སེམས་གཅིག་རིག་པ་གཅིག། རིག་པའི་རྒྱུན་སྔ་མ་ལ་རིག་པ་གཅིག་ཡོད་དགོས་རེད། དེའི་བག་ཆགས་ལ་དེའི་བག་ཆགས་ལ་ལ་བག་ཆགས་ཡིན་ན་ཡིན་མིན་ན་མིན་གང་ཇི་སྔ་མ་དེ་ལ་རིག་པ་གཅིག་སྔོན་ལ་འགྲོ་དགོས་རེད། རིག་པ་གཅིག་སྔོན་ལ་མ་འགྲོ་བ་ལ་ཨ་ནི་རིག་པ་རྗེས་མ་སྐྱེ་ཐུབ་ཡ་ཡོད་མ་རེད་འབྱུང་བ་ལུས་གཅིག་པོ་ལ་བརྟེན་ནས་རིག་པ་ཡོང་ཡ་ཡོད་མ་རེད། ལུས་ཀྱི་ཕུལ་བྱུང་འགྲིབ་མེད་པར་བློ་ཡི་བྱེད་པའི་ཁྱད་པར་གྱིས་ཤེས་རབ་ལ་སོགས་ཕུལ་བྱུང་དང་འགྲིབ་པ་དག་ཏུ་འགྱུར་བ་ཡིན། ཟེར་ནས་འདི་ནས་ལོས་པ་དང།

ཞུགས་མ་ཐག་པ། ཞུགས་མ་ཐག་པ་གི་སྔོན་དེ་ལ་ནི། མངལ་དུ་ཞུགས་ཁ་ལ་མོ་གི་རིག་པ། མངལ་དུ་ཞུགས་ཁ་ལ་མོ་གི་བར་དོ་བའི་རྒྱུད་ཀྱི་རིག་པ་རེད། དེའི་སྐྱེ་བ་སྔ་མའི་རིག་པ་རེད། དེའི་ཕྱིར་དེའི་སྐྱེ་བ་སྔ་མ་དེའི་སྐྱེ་བ་སྔ་མ་དེའི་སྐྱེ་བ་སྔ་མ། ཨོ་འདུག་སེ་བྱེད་དུས་སྒང་ལ། སོ་སོ་གི་སྐྱེ་བ་སྔ་མ་སྐྱེ་བ་སྔ་མ་སྐྱེ་བ་སྔ་མ་སྐྱེ་བ་ལ་ཐོག་མ་ཡོད་མ་རེད། དང་པོ་དང་པོ་འདི་ནི་འདི་ནི་སྐྱེ་བ་དང་པོ་བླངས་པ་རེད་ཟེར་ཡོད་མ་རེད།

ལྡང་གི་མི་ལྡང་ཡང་འགྲོགས་བྱེད། སེམས་ཅན་ཐམས་ཅད་ཀྱི་ཨ་མ་ཐེངས་མང་པོ་བྱེད་ཆོག་སྦྱར་ནས་རེད་པ་ད་སྐོར་ར་འདྲ་པོ་མ་སྐོར་ན་རེད་པ་ད། ཨ་ནི་སོ་སོ་ཨ་མ་བེ་ལྡང་གི་ཡོང་བ་མ་རེད། ད་དེ་མི་ལྡང་བའི་ཚུལ་དེ་སོ་སོ་ལ་བསམ་བློ་བཏང་མི་འདུག་བསམ་བློ་བཏང་དགོས་རེད། མ་ཡིན་པའི་ཕྱོགས་ར་ཅིག་ཤར་ཡོང་བ་དང་དེ་ཕ་དཀའ། ལོ་དང། ཁོ་རང་འདི་ནང་ལ་གསུངས་བཞག་ཡང་ཉམས་མྱོང་གི་ཐོག་ནས་གསུངས་བཞག་ཡོད་རེད་བ་དེའི་ཕྱོགས་ལ་བློ་དེ་ཨེ་འགྲོ་བལྟ་ནས་དེ་མ་ཐུབ་བར་མཚམས་ལ་དོགས་པ་རེ་རེ་ཟ་ཡོང་བ་རེད་འདི་རེད་འདི་རེད་ཟེར་དོགས་པ་ཟ་ཡ་ཆོག་རེད་བ་ང་ཚོའི་རྟགས་གསལ་དེ་བ་བཏང་དགོས་ས་དེ་ལ་བ་རིག་པ་ཚ་པོ་བཏང་དགོས་ས་དེ་ལ་མ་བཏང་བ་བྱས་རེད་བ་དང་ཨ་ནེ་མིན་པའི་ཕྱོགས་ལ་རིག་པ་ཚ་པོ་རེ་རེ་ཤར་ནས་ཡང་བར་མཚམས་ལ་ཅིག་ལ་རེད་བ་དང་སེམས་ཅན་ཐམས་ཅད་ཨ་མ་ཡིན་ཟེར་སེམས་ཅན་ཐམས་ཅད་མ་ཡིན་པར་ཐལ་ཟེར་སེམས་ཅན་ཐམས་ཅད་འོ་ན་རེད་བ་དང་བུ་མོ་ཡིན་པར་ཐལ་ཟེར་ལབ་ཤེས་གནང་བ་ནི། རེད་པ་དེ། བཏང་ད་བཏང་ཡག་ཡོད་རེད་དེ་ནི། རེད་པ་ད་སེམས་ཅན་ཐམས་ཅད་མོ་ཡིན་པར་ཐལ་ཟེར་རེད་པ་ད། དེ་དེ་བཏང་བྱས་ཡོད་མ་རེད་ཨ་ལེ་དེ་ཕ་ཡུག། དོན་དག་དེ་སེམས་ཅན་ཐམས་ཅད་ཨ་མ་ཡིན་ཟེར་བའི་སྒང་ལ་སེམས་ཅན་ཐམས་ཅད་སོ་སོ་ལ་བཀའ་དྲིན་ཆེན་པོ་ཡིན་པ་དེ་རྩི་དགོས་རེད་བཀའ་དྲིན་ཆེན་པོ། སེམས་ཅན་ཐམས་ཅད་སོ་སོར་དྲིན་དྲན། དྲིན་གཟོ་ཟེར་རྒྱུ་ལ་དྲིན་དེ་དྲན་དགོས་ཡོད་རེད། དྲིན་དེ་ད། དེ་གི་ཚེ་འདི་གི་ཨ་མ་ལ་དཔེ་བཞག་ནས། ད་དུང་སུ་ཡིན་དུས་དེ་ནས་ཚེ་འདི་གི་ཨ་མ་ལ་བསམ་བློ་བཏང། ཚེ་འདིའི་ཨ་མ་མེད་མཁན་ཨ་མ་མ་བྱུང་མཁན་སུ་གང་ཡོད་མ་རེད་བ་ད། དེ་ཡིན་དུས་ཚེ་འདིའི་ཨ་མ་དེ་སྐྱེ་བ་སྔ་མ་ཨ་མ་བྱས་མྱོང་ཡོད་རེད་སོང། སྐྱེ་བ་སྔ་མ་ཏག་ཏག་ཏག་ཡིན་ནམ་མིན་ནས་ག་ཅེས་སྐྱེ་བ་སྔ་མ་གཅིག་ལ་འདི་ག་ཨ་མ་བྱས་མྱོང་ཡོད་རེད། ཐེངས་གཅིག་མི་དགོས་ཐེངས་གཉིས་མི་དགོས་ཐེངས་བརྒྱ་ཐེངས་འབུམ་གྲངས་མེད་པ་ཨ་མ་བྱས་མྱོང་ཡོད་རེད་སོ་སོའི་ཨ་མ་དེ།

ཨ་ནི་ཚུལ་འཆོས། དགྲ་ཟེར་ཡ་དགྲ་འདི་གིས་དེ་ནི་སྐྱེ་བ་སྔ་མ་ལ་སོ་སོའི་ཨ་མ་ཐེངས་མང་པོ་བྱས་མྱོང་བ། ད་འགྲོ་གོ་རེ་བ་ད་མ་དོ་གཉེན་ཚོགས་ཀྱིས་བྱས་མྱོང་བ་རེད་དགྲ་ཡིས་ཁྱོན་ནས་བྱས་མྱོང་ཡོད་མ་རེད་ཟེར་གཡུག་བྱས་ན་འོང་གོ་ད་ཨ་མ་ཁྱོན་ནས་བྱས་མྱོང་ཡོད་རྒྱུ་མ་རེད་ཟེར་བྱས་ན་འགྲིག་གི་མ་རེད་བ་ད་འོང། དགྲ་གིས་ད་ཨ་མ་བྱས་མྱོང་དེ་གཅིག་པ་གཅིག་རྐྱང་རེད། ཚེ་འདི་གི་ཨ་མ་དང་ཚེ་འདི་གི་དགྲ་གཉིས། ཚེ་འདི་གི་ཕ་མ་བྱས་མ་མྱོང་གི། ཨ་མ་བྱས་མྱོང་མ་མྱོང་གི་ཁྱད་པར་གཅིག་ཡོད་རེད་མ་གཏོགས། དེ་ནི། ཨ་མ་བི་ཀི་ལན་གྲངས་མང་པོ་གྲངས་ལས་འདས་པ་བྱས་མྱོང་བ་དེ་གཅིག་པ་གཅིག་རྐྱང་རེད། དཔེར་ན་ཚེ་འདི་གི་དགྲ་གཅིག་ཡོད་རུང་ཚེ་འདི་གི་དགྲ་དེ་དཔེར་ན་སྐྱེ་བ་སྔ་མ་ཏག་ཏག་ལ་སོ་སོའི་ཨ་མ་ཡིན་མིན་ཨ་མ་ཡིན་ཆོག་གི་རེད་དཱ། སྐྱེ་བ་སྔ་མའི་ཨ་མ། ཡིན་ཆོག་གི་རེད། ཚེ་འདི་གི། རེད་པ་ད། ཡིན་ཆོག་གི་རེད་པ་ད། འོ་ད་དེ་ཡིན་དུས་སྒང་ལ་དེ་ནས། སྐྱེ་བ་སྔ་མའི་སྐབས་ལ། ཨ་ནི་ད་ལྟའི་དགྲ་དེ་ལ་སོ་སོས་ཨ་མ་ཨ་མ་ལབ་གི་རེད་པ་ད་ཨ་མ་རང་རེད་པ་ད། ཨོ་དེ་འདྲའི་རེད། བྱས་ཙང། ངོ་མ་ཤེས་པའི་རྒྱུ་མཚན་བྱས་ནས་ཨ་མ་མིན་པར་སྒྲུབ་ཐུབ་གི་མ་རེད། ཨ་མ་མ་ཡིན་པའི་ཤར་ཡག་གི་རྒྱུ་མཚན་འདྲ་པོ་རེད་པ་ད་དེ་བར་བཀག་ནས་ངོ་ཤེས་གི་མི་འདུག་དེ་ཨ་མ་མ་རེད་ཟེར་ནས་དེ་བར་བཀག། ཚེ་འདི་གི་མ་ཡང་ངོ་མ་ཤེས་པ་མང་པོ་ཡོད་རེད་པ་དགེ་སློང་མ་ཨུཏྤ་ལ་གི་ལོ་རྒྱུས་མང་པོ་འདུག་བ། སྤྱི་བཏང་དིང་སང་འཛམ་བུ་གླིང་ལ་མང་པོ་ཡོད་རེད་པ་ད་ཨ་མ་ངོ་མི་ཤེས་མཁན་ཕྲུ་གུ་དཔེ་རྫག་རྡོ་ཡོད་རེད་པ་ད་སྨན་ཁང་ནང་ལ་སྐྱེས་ནས་ཨ་མ་ངོ་མི་ཤེས་མཁན་རྫག་རྡོ་ཡོད་རེད། དེ་ཡིན་དུས་དེ་ཨ་མ་མ་ཡིན་པ་ཆགས་འགྲོ་བ་མ་རེད་བ། འོ་དེ་འདྲ་སེ་བྱས་ནས་ད་གང་བྱེད་བི་ཀའི་བློ་དེ་བག་སྦྱངས་ནས། སེམས་ཅན་ཐམས་ཅད་མ་ཡིན་པ་ཤེས་པ་ལ་སེམས་ཅན་ཐམས་ཅད་མ་རེད་པ་ཟེར་དུས་སྒང་ལ། སེམས་ཅན་ག་འདྲ་ཅིག་ཐུག་པ་ཡིན་ནའང་འབུ་སྲིན་གཅིག་འབུ་གྲོག་མ་འདྲ་པོ་གཅིག་མཐོང་ཡོད་འོ་འདི་སྔ་མ་ངའི་ཨ་མ་ཐེངས་མང་པོ་བྱས་ནས་སོ་སོ་གི་བི་ཀ་སྐྱིད་སྡུག་ལེགས་ཉེས་གང་ག་དཔེ་འདི་ལ་ལྟོས་དགོས་ཡ། ཕྲུ་གུ་ཆུང་ཆུང་སྒང་ནས་རེད་པ་ད། དམར་འབྱར་སྒང་ལ་བི་ཀའི་སོ་སོ་གི་བི་སྐྱིད་སྡུག་གང་ག་བི་ཀའི། འདི་ལ་ལྟོས་དགོས་ཡ་བྱུང་ཡོད་རེད་བསམ་འབུ་གྲོག་མ་གཅིག་ཡིན་ན་འབུ་འདྲ་བོ་གཅིག་མཐོང་ཡོང་དུས་ཡང་མ་མང་པོ་བྱས་ཡོད་རེད་བསམ་པ་བྱས་ནས་འོ་ད་དེ་འདྲའི་བི་མ་ཤར་གི་བར་དུ། ཇོ་བོ་རྗེ་ལྟ་བུ་བི་ཀའི་མར་ཤེས་ཀྱི་རྟོགས་པ་མ་སྐྱེས་ཀྱི་བར་དུ། ད་མ་ཤེས། དེ་རེད། ད་དེ་གལ་ཆེན་པོ་ཡིན་གསུངས་པ་རེད་མ་ཤེས། ཨོ་དེ་བྱས། ད་མ་ཤེས་ཡིན་པ་ཞིག་ད་ལྟ་མ་ཤེས་རྫོགས་ཡོད་ས་མེད་དོ། དེ་ནས།

འདིར་བ་དང་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་བ་དང། འདི་ནི། འདི་ནི། ད་བྱང་ཆུབ་སེམས་དཔའི་ད་སྡོམ་པ་ཆོ་གས་བླང་ཡག་དང་གཉིས་བྱས་ནས། ཆོ་གའི་སྒོ་ནས་བཟུང་ཡག་དེ་ད་ལྟ་འོག་ནས་བསྟན་གྱི་རེད། སེམས་བསྐྱེད་མཆོད་པའི་ཁ་ཐུག་ལ། ད་ད་ལྟ་དེ་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་སྟངས་དངོས་དེ་རེད། བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་སྟངས་དེ་ལ་དེ་ནི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་དེ་ནི་བློ་སྦྱོང་སྟངས་དང། བདག་གཞན་མཉམ་བརྗེའི་སྒོ་ནས་དེ་ནི་བློ་སྦྱོང་སྟངས་གཉིས་རེད། ད་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་སྟངས་འདི། དང་པོ་དང་པོ་དེ་ལ་བརྟེན་ནས་བཏང་སྙོམས་སྒོམ་པ་རེད། བཏང་སྙོམས། བཏང་སྙོམས་སྒོམ་ཡག་དེ་དགྲ་གཉེན་བར་གསུམ་དེ་ལ། སོ་སོའི་གི་བློ་དེ་ཉེ་རིང་ཆགས་སྡང་མི་ཡོང་ཡག་གི། རེད་པ་ད་ཉེ་རིང་ཆགས་སྡང་བཀག་ཡག་གི་ཆེད་དུ། ཨ་ནི་སེམས་སྙོམས་པ་དགོས་རེད། དགྲ་གཉེན་བར་མ་གསུམ་ལ་སོ་སོའི་ངོས་ནས་སེམས་སྙོམས་ཡ།

གཅིག་པ་གཅིག་རྐྱང་སོ་སོའི་ངོས་ནས་བསམ་བློ་གཏང་གི་ཡིན་ན་སྐྱེ་བ་ལ་ཐོག་མ་མེད་པ་ཡིན་དུས་སྒང་ལ་སོ་སོ་ངོས་ནས་བི་གའི་དགྲ་གཉེན་བར་གསུམ་ལ་བི་གའི་ཉེ་རིང་བྱེད་དོན་གང་ཡང་མི་འདུག་དེ་རེད། ད་འོ་ན་སོ་སོ་ངོས་ནས་བི་གའི་སྙོམས་པ་སྒོམ་གྱི་ཡོད་ན་ཡང་ཁོ་རང་ཚོ་ངོས་ནས་སྙོམས་ཀྱི་ཡོད་རེད་པས་ཟེར་ན། ཡོད་རེད་པ་ཁོ་རང་ཚོའི་དགྲ་གཉེན་གཅིག་མི་འདྲ་བ་ཁོ་རང་ཚོ་ངོས་ནས་གཅིག་པ་རེད་གང་ག་བི་གའི་ཉམ་ཐག་པ་ནི་གཅིག་པ་རེད། བདེ་བ་འདོད་པ་ནི་འདོད་མཉམ་རེད། སྡུག་བསྔལ་མི་འདོད་པ་ནི་གཅིག་པ་རེད་པ་ད་དེ་ཡིན་དུས་སོ་སོའི་ངོས་ནས་བ་ཁ་ཤས་ལ་ཡག་པོ་བྱས་ཁ་ཤས་ལ་ཡག་པོ་བྱས་འདྲ་བོ་རེད་ཁ་ཤས་ལ་བ་ད་སེམས་ཀྱི་ད་ལྟ་དེ་འདི་རེད་བ་ད་སེམས་ཀྱི་བེ་གཅིག་རིང་བ་འདྲ་བོ་ཞིག་སྟེ། ཁ་ཤས་ལ་བེ་ག་ཐག་ཉེ་བོ་འདྲ་ཅིག་སྟེ་རེད་བ་ད་ཉེ་རིང་འདྲ་ཅིག་བྱེད་དོན་གང་ཡང་མི་འདུག་དཔེར་ན་སྤྲང་པོ་བེ་ག་ཉམ་ཐག་པ་བཅུ་ཞིག་སླེབས་ཡོང་དུས་ངོ་མ་ཤེས་པའི་རེད་བ་ད་ཐག་རིང་བོ་ནས་ཉམ་ཐག་པ

དགྲ་ཡིན་ན་རེད་གཉེན་ཡིན་ན་རེད་བར་མ་ཡིན་ན་རེད་གང་ག་སྔ་ཕྱི་མ་གཏོགས་འཆི་བ་མི་རྟག་པའི་སྒང་ནས་འགྲོ་ཡ་ནི་གཅིག་པ་ཞེ་དྲག་རེད། རེད་བ་ད། གཅིག་པ་རེད། སོ་སོ་ཡིན་ནའི་དེ་ག་རེད། དེ་ཡིན་དུས་དུས་ཚོད་ཐུང་ཐུང་དེའི་ནང་ལ།

མཉམ་དུ། གང་ག་མཉམ་དུ་པི་ཀའི་རེད་པ་ད་སྐྱིད་སྡུག་མཉམ་དུ། མྱང་ཡག་དེ་རེད་པ་ད་མཉམ་དུ། ཧོ། དེ་འདྲའི་གི་བཟོ་འདྲ་བ་ཚང་མ་ལོ་དགྲ་གཉེན་བར་གསུམ་སོ་སོ་དང་བཅས་པ་གང་ག་ལོ་པི་ཀའི་ནི་འཆི་བ་མི་རྟག་པའི། རིང་པོ་མི་ཐོགས་པར་འཆི་བ་མི་རྟག་པའི་ནི། པི་ཀའི་ཧོ། འགྲོ་ཡ་ཤ་སྟག་ཡིན་དུས་དེ་བ་ཚ་ལ་ལ་རིང་ཐུང་གི་བསམ་བློ་བཏང་དོན་གང་ཡང་མི་འདུག་བསམ། བཟང་ཡང་འགྲོ་བ་ད་གང་བྱས་བི་ཀའི་སེམས་སྙོམས་ཡག་གི་ཐོག་ལ་ཨ་ནི་བསམ་བློ་བཏང་ནས་སྒྲུབ་དགོས་ཀྱི་ཡོག་རེད། དེ་རེད། དེ་ཡག་པོ་ཅིག་བྱུང་སོང་ན་དེ་ནི་མ་གཞི། རེད་བ་ད། སེམས་ཅན་ཐམས་ཅད་མ་ཡིན་པ་ཤེས། གཉེན་གྱི་མཐའ་ཐུག་དེ་ཨ་མ་ཡིན་ཙང་ཨ་ནི་ཨ་མ་ཤེས་བྱས་པ་རེད། རེད་བ་ད། ཕར་ཤེས་དྲིན་དྲན་ཟེར་ཡོག་མ་རེད་བ་ད། དཔེ་ཆ་ནང་ལ་ཕར་ཤེས་དྲིན་དྲན་དྲིན་གཟོ་ཟེར་འོང། སེམས་ཀྱི་གཉེན་གྱི་མཐའ་ཐུག་དེ་ཨ་མ་ཡིན་ཙང། ཨ་ནེ་བི་ཀའི་རེད་བ་ད་ཨ་མའི་མངལ་དུ་སོ་སོ་ག་ས་དང་ཟླ་བ་དགུ་རེད་བ་ད་ཨ་ནེ་ཞག་ག་ས་ཡིན་ན་བཅུ་ཟེར་ཡིན་ན་བས་ཁ་ཤས་དེ་ལྷག་དེ་ཡར་ཡོད་ཁ་ཤས་དེ་སྔོན་ལ་ཡོད་དེ་འདྲའི་མངལ་དུ་ཉར་ཨ་ནེ་བི་ཀའི་དེ་བྱེད་དགོས་རེད་བ་ད་དེ་ཡིན་དུས་གཉེན་གྱི་མཐའ་ཐུག་རེ་རེ་རེད་འགྲོ་དགོས་རེད་འདི་ནི། ད་གང་བྱས་བི་ཀའི་མར་ཤེས་ཟེར་སྐྱེ་བ་སྔ་ཕྱི། དེ་སྟེ། སོ་སོ་གི་བི་གའི་གོ་བ་རབ་པོ་ཆགས་དགོས་རོ། སྐྱེ་བ་སྔ་མ་ཡོད་དང། སྐྱེ་བ་ཕྱི་མ་ཡོད་དང། སོ་སོ་རྣམ་ཤེས་ཀྱི་རྒྱུན་དེ་བི་གའི་སྐྱེ་བ་སྔ་མ་ནས་མར་ཡོང། སྐྱེ་བ་ཕྱི་མ་ལ་ཕར་འགྲོ་ཡ། སོ་སོ་ཡེ་ནས་སྐྱེ་བ་སྔ་མ་ནས་རེད་བ་ད། ང་ཟེར་ཡ་དེ་ལ་ཚེ་འདིས་ཁྱད་པར་དུ་བྱས་པའི་ང་ད་སྐྱེ་བ་སྔ་ཕྱི་ལ་འགྲོ་གི་མ་རེད་དེ། སྤྱིར་ང་ཟེར་ཡ་དེ་སྐྱེ་བ་སྔ་མ་ནས་འདིར་ཡོང། འདི་ནས་ཕྱི་མ་ལ་འགྲོ་གི་ཡོག་རེད་བ་ད།

ཇི་སྐད་དུ་རྗེ་བཙུན་བྱམས་པ་མགོན་པོའི་གསུང་ལས། སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད་དེ་དང་དེ་ནི་མདོ་བཞིན་དུ་བསྡུས་དང་རྒྱས་པའི་སྒོ་ནས་བརྗོད། འོ་ད་ཞེས་གསུངས་པ་ནང་ལྟར་གྱིས་ད། འོ་ད་འདི་ནི་སེམས་བསྐྱེད་པ་ནི་གཞན་གྱི་དོན་གྱི་ཕྱིར་ཟེར་བ་དང།

འདུན་པ་གཉིས་ལྡན་གྱི་ད། འདི་ནི། ཡིད་ཀྱི་རྣམ་པར་ཤེས་པ་ཅིག་ལ་དེ་ནི་སེམས་བསྐྱེད། སེམས་བསྐྱེད་ཟེར་གྱི་སེམས་ཟེར་དེ་ཁོ། དང་པོ་ནི། ཁོ་ཡོག་རེད་བ་ད་སོ་སོའི་རྒྱུད་ལ་སེམས་ཟེར་ཡ་ཅིག། རེད་བ་ད་སྲོག་ཡོད་ཕྱིན་ཆད་ལ་སེམས་ཡོག་རེད་བ་ད། ད་སེམས་དེ་ཡར་བསྐྱེད་ནས་རེད་བ་ད་རྒྱ་ཆེར་བཏང། དམིགས་པ། བི་གའི་དམིགས་ཡ་དེ་དམིགས་ཡུལ་བི་གའི་བྱང་ཆུབ་ལ། བླ་ན་མེད་པའི་བྱང་ཆུབ་བི་གའི་དོན་དུ་གཉེར་ཡ། བླ་ན་མེད་པའི་བྱང་ཆུབ་བི་གའི་ཐོབ་དགོས་ཀྱི་འདུག། དམིགས་པ་དང་རྣམ། ད་ཐོབ་ཡ་དེ་ག་རེ་གི་ཆེད་དུ་རེད་ཟེར་ན་རང་གི་ཆེད་དུ་ཟེར་ཡ་ཡོད་མ་རེད། རང་གི་ཆེད་དུ་བྱང་ཆུབ་ཐོབ་དགོས་ཀྱི་འདུག་ཟེར་ཡ་ཅིག་ཡོང་གི་མ་རེད་བ། རང་གི་ཆེད་དུ་ཐར་པ་ཐོབ་དགོས་ཀྱི་འདུག་ཟེར་ཡ་ཅིག། རང་སྡུག་བསྔལ་མྱོང་སྙིང་མ་བྲོ་བར་བྱས་ནས་རོགས་དང་ཨ་ནེ་སྡུག་བསྔལ་དང་བྲལ་བའི་བི་ཀའི་ཐར་པ་ཅིག་ཐོབ་ན་ཟད་ཅེས་ཡོང་རེ་ཐར་པ་ཙམ། ད་རང་གི་དོན་དུ་དེ་ནི་བྱང་ཆུབ་དོན་དུ་གཉེར་ཟེར་ཡོང་གི་མ་རེད། བྱང་ཆུབ་དོན་དུ་གཉེར་ཡ་དེ་ཨ་ནེ་གཞན་གྱི་དོན་དུ། ཁྱད་ཆོས་རྒྱུ་དེ་གཞན་དོན་དུ་གཉེར་གི་འདུན་པས་གཞན་དོན་དོན་དུ་གཉེར་བ་གཞན། གཞན་དོན་དེ་གཞན་རྒྱུད་ཀྱི་མྱང་འདས་ཟེར་རོགས་ད། གཞན་དོན་དེ་ནི་གཞན་རྒྱུད་ཀྱི་མྱང་འདས་འགྲོ་བ་སེམས་ཅན་ཚོ་གི་མ་འོངས་པ་ན་དེ་ནི་ཐོབ་པར་འགྱུར་ཡག་གི་དེ་དུས་ཀྱི་དེ་ནས་མྱང་འདས་ཀྱི་རོ་དང་སངས་རྒྱས་ཀྱི་གོ་འཕང་འོ་དེ། རེ་དང། གཞན་དོན་དུ་གཉེར། རོ་དང། འོ་ད་དེ་དོན་དུ་དེ་ནས་རང། དང་དང་པོ་བྱང་ཆུབ་ཐོབ་དགོས་ཀྱི་འདུག། རྒྱལ་པོ་ལྟ་བུའི་སེམས་བསྐྱེད་ཟེར་དེ་རེ་རང་དང་པོ་བྱང་ཆུབ་ཐོབ། དེ་ནས་གཞན། བླ་ན་མེད་པའི་ད་བྱང་ཆུབ་ལ་ཡར་འགོད་ཟེར་ན་རེ། དེ་ཡིན་དུས་ད། གཞན་གྱི་དོན་དུ་དེ་ནི་བྱང་ཆུབ་དོན་དུ་གཉེར་མཁན་གྱི་བློ་གཅིག་ད་སོ་སོའི་རྒྱུད་ལ་སྐྱེ་དགོས་ཀྱི་ཡོད་རེད་ཉོན་གོ། ད་དེ་འདྲའི་དེ་དེ་ནི་བི་ཀའི་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཁ་ཐུག་ལ་བི་ཀས་གསུངས་ནས། དེ་དང་དེ་ནི་མདོ་བཞིན་དུ་བསྡུས་དང་རྒྱས་པའི་སྒོ་ནས་བརྗོད། ཡུམ་བར་ད་དེ་ལ་ཚིག་འགྲེལ་རྒྱབ་སྟངས་མི་འདྲ་བ་གཉིས་ཟེར་གྱི་ཡོད་རེད་ད། ཡུམ་བར་མའི་མདོ་བཞིན་དུ་ཟེར་ན་འགྲིག་གི་རེད། ཡུམ་བར་མའི་མདོ་བཞིན་དུ་ཡུམ་གཞན་གཉིས་ལས་ཀྱང། རྒྱས་བསྡུས་གཉིས་ལས་ཀྱང་ཨ་ནི་བསྡུས་དང་རྒྱས་པའི་སྒོ་ནས་བརྗོད། དེ་དང་དེ་ནི་མདོ་བཞིན་དུ་བསྡུས་དང་རྒྱས་པའི་སྒོ་ནས་བརྗོད་ཟེར་བ་དེ་བཞིན་རེད། འོ་ད་དེ་འདྲའི་གི་དེ་ན་བྱང་ཆུབ་ཀྱི་སེམས་དེ་བི་གའི་རྩ་ཆེན་པོ་དེ་ད་བི་གའི་སོ་སོའི་རྒྱུད་ལ་ད་ཨེ་སྐྱེ་བརྟགས་ནས་དེ་ཡང་དེ་ནི་སོ་སོ་ད་རེས་བི་གའི་ག་རེའི་བི་གའི་ཅིག་རེ་བ་དང་ཅིག་སྡུག་པོ་ཟེར་ན་ཡང་བི་གའི་དལ་འབྱོར་གྱི་མི་ལུས་ཐོབ་བསྡད་ཡོད་རེ་བ་དང་དེ་སྔར་བི་གའི། རོགས་པ་དང་རྙེད་ནས་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དལ་བརྒྱད་འབྱོར་བཅུ་ཚང་བའི་མི་ལུས་བཟང་པོ་ནི་ཐོབ་ཡོད་རེད། མཇལ་བར་དཀའ་བའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དང་མཇལ། དེའི་ནང་ནས་ཀྱང་དེ་ནི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་འདི་འདྲ་དང་མཇལ། འོ་ད་འཕྲད་པར་དཀའ་བའི་དེ་ནི་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་པའི་སྐབས་འདི་ལ།

ད་བསྐྱེད་དགོས་བསམ་ཡག་གི་བསམ་བློ་དེ་གོ་དགོས་རེད་དེ་ཚར་སོང་ན་ཨ་ནེ་བློ་སྦྱང་དགོས་རེད་བྱང་ཆུབ་ཀྱི་སེམས་བློ་སྦྱང་སོ་སོ་གི་སེམས་དེ་སྦྱང་ནི་དཔེ་ན་ལུས་སྦྱང་ནི་བི་གའི་ལུས་རྩལ་ཞེ་དྲག་བྱེད་རྒྱུ་ཡོད་རོགས་པ་ད་ལུས་དང་པོ་དགའ་བི་དགོས་བི་ར་ཅི་ག་གི་མེད་ན་ཡང་ལུས་ལུས་སྦྱང་སྦྱང་སྦྱང་ནི་བི་ཨ་ནེ་མཉེན་པོ་ཞེ་པོ་ཅིག་ཡག་རྒྱུ་ནི་རོ་བི་ད་ཧང་སང་འདྲ་བོ་དེ་བི་གའི་མཉེན་པོ་ཆགས་ཡ་ཡོད་རོགས་པ་ད་བི་གའི་ཡར་འཕག་ཚག་རྒྱབ་ནི་བི་མཐོན་པོ་བྱས་ནི་ལུས་སྦྱང་ནི་ད། དེས་ན་བདག་གིས་དགེ་བ་དག་ནི་སེམས་སྦྱངས་ནས། ལུས་དེ་ག་སེ་སྦྱངས་པ་ཡིན་ནའི་གོ། མ་སྦྱངས་ནས་བཞག་ཤེ་ན་དགོབ་ཏུ་ཆགས་ཡོང་བར་ཡང། ཡང་དགོབ་ཏུ་ཆགས་རོ་བ་ད་ལུས་རྩལ་ལས་སོང་ན་ཡང་དཀའ་ལས་ཁག། སེམས་དེ་ག་སེ་སྦྱངས་པ་ཡིན་ནའི་གོ། བྱང་ཆེ་རུ་ཆེ་རུ་མ་གཏོགས། དེ་ཡོང་གི་མ་རེད། ཨོ་དེ་ཡིན་དུས་གང་ན་སེམས་དེ་སྦྱང་དགོས་ཀྱི་ཡོད་རེད། སེམས་སྦྱང་ཡག་ག་རེ་ཟེར་ན། ད་ལྟ་ང་ཚོའི་སེམས་དེ་ག་དུས་ཡིན་ནའི་བྱང་ཆུབ་ཟེར་ཅིག་ལ་དམིགས་ཀྱི་ཡོད་མ་རེད་དམིགས་ཐུབ་ཀྱི་ཡོད་མ་རེད་དེ་སྔ་ཡིན་ན།

འཁོར་བ་གི་བདེ་སྐྱིད་རིར་གཙོ་བོ་ལ་དམིགས་ཏེ་ལྟ་བུ་ཅིག་མ་གཏོགས་གཞན་གྱི་དོན་དུ་བྱང་ཆུབ་ཐོབ་ཡ་དེ་ལ་ད་རྐང་བཙུགས་ནས་ཕར་བསམ་བློ་བཏང་ན་མ་གཏོགས་ཡོང་ཡ་ཁག་པོ་རེད་བ་ད་དེ་ཡིན་དུས་བི་ཀ་སྦྱང་དགོས་རེད། གཞན་གྱི་དོན་དུ་ཕར་བྱང་ཆུབ་དོན་དུ་གཉེར་ཡ་ལ་ཕར་སློབ་སྦྱོང་སྤྲད་ནས་སློབ་སྦྱོང་སྤྲད་སའི་སྦྱོར་བ་དང།

དེ་ནས་འཇིག་རྟེན་བློས་བཏང་ནས་ཆོས་གནང་ནས་བྱང་ཆུབ་ཐོབ་བས་ཐོབ་མཁན་ཅིག། སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཅིག་བྱུང་བ་རོ། འཇིག་རྟེན་བློས་བཏང། ཆོས་ཁོ་ན་བསྒྲུབས་ནས་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཅིག་བྱུང་བ་དེ་གི་མ་ད་དུ་སི་རེ་ལམ་ཁ་སོང་བྱས་ཏེ། འོ་ད་ང་ཚོས་འཇིག་རྟེན་བློས་བཏང་ཆོས་ཁོ་ན་བྱས་ནས་ལམ་དེ་ལ་ཕྱིན་པ་ཡིན་ན་ད་ད་གི་བྱང་ཆུབ་དེ་ཐོབ་ཀྱི་ཡོང་རོ། དེ་གལ་ཆེན་པོ་རེད་བ་ད། ང་ཚོ་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ད་བྱང་ཆུབ་ཐོབ་དགོས་ཀྱི་ཡོད་ཟེར་གི་ཡོད་རེད་བ་ཨོ་དེ་འདྲས་ཡིན་དུས། དེའི་ཆེད་དུ་དེ་ན་བྱང་ཆུབ་ལམ་གྱི་རིམ་པ་བི་ཀའི་གསན་གྱི་ཡིན་བསམ་པ་ཞིག་བྱས་སོང་བ་ཀུན་སློང་ཡག་པོ་ཅིག་བཅོས་ནས། གང་གསན་པར་བྱ་བའི་ཆོས་དེ་ཡང་དེ་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་ཀྱི་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། ད་དེ་ནི། ཤིང་རྟའི་སྲོལ་འབྱེད་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། དེ་ནས་མཉམ་མེད་ཇོ་བོ་ཆེན་པོ་དང་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་ལམ་གྱི་རིམ་པར་བསྒྲིགས་པ། འོ་ད་དེ་ནས་བྱང་ཆུབ་ལམ་གྱི་རིམ་པའི་ད་ཁྲིད་ཕུལ་བའི་དབང་དུ་བྱས་ནས་དེ་ལ་དེ་ནི་ས་བཅད་ད་ཁ་སང་ཕན་ཆད་སོང་ཡས་དེ་རྩ་བའི་ས་བཅད་བཞི་དེ་ག་རང་རེད་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ།

དེ་ནས་དལ་བའི་རྟེན་ལ་སྙིང་པོ་ལེན་པའི་ཆེད་དུ་བསྐུལ་བ་དང་སྙིང་པོ་ཇི་ལྟར་ལེན་ཚུལ་དངོས་བྱས། ད་དང་པོ་དེ་ལ་དལ་འབྱོར་རྙེད་དཀའ། དལ་འབྱོར་ངོས་བཟུང་བ་དལ་འབྱོར་དོན་ཆེ་བ། དེ་ཚོ་བསམ་ཡ་དེ་རེད། ད་གཉིས་པ་དེ་ནི་སྙིང་པོ་ཇི་ལྟར་ལེན་ཚུལ་དངོས་དེ་ལ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ། སྐྱེས་བུ་ཆེན་པོའི་ལམ་ལ་བློ་སྦྱང་བ་གསུམ་རེད།

ཕན་ཡོན་རེད། དེ་རེད། དེ་ནས་ད་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་པ་ལ་དེ་ནས་བྱང་ཆུབ་ཀྱི་སེམས་ལ་བྱང་ཆུབ་མཆོག་ཏུ་དེ་ནས་རོ་ད་སེམས་བསྐྱེད་སྟངས་དེ་ལ་དེ་ནས་ད་བློ་སྦྱང་དགོས་རོ་ད་བྱང་ཆུབ་ཀྱི་སེམས་བློ་སྦྱང། བློ་སྦྱང། བློ་སྦྱང་ཚར་སོང་ན་བི་ཀའི་དེ་ནས་སེམས་བསྐྱེད་བི་ཀའི་སྡོམ་པ་བི་ཀའི་ཆོ་གའི་ཐོག་ནས་བི་ཀའི་སྡོམ་པ་བླང་ཡ་ཨོ་དེ་འདྲས་ཡོག་རེད། ད་དེ་གའི་བློ་སྦྱང་ཡས་དེ་ལ། དེ་ནས་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱང། འོ་ད་དེ་ནས་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱང་ཡས། ད་བློ་དངོས་གནས་སྦྱངས་པའི་ཁ་ཐུག་ལ། ད་དེ་གཉིས་སྤེལ་ནས། རྒྱུ་འབྲས་མན་ངག་བདུན་དང་བདག་གཞན་མཉམ་བརྗེ་གི་བློ་སྦྱང་སྟངས་མར་སྤེལ་ནས་ས་བཅད། བཅུ་གཅིག་བཅུ་གཉིས། བཅུ་གསུམ། འོ་ད། ད་གྲངས་ཀ་བརྒྱ་མ་བརྒྱད་ཀྱི་ཆད་པ་གཅིག་རེ་བཅུ་གཅིག་བཅུ་གཉིས་གཅིག་གི། ཨོ་ད་དེ་འདྲའི་གཅིག་གི། འདུག་བ། ཨོ་དེ་ནང་ད་ཕྱིན་ད་བློ་དངོས་གནས་སྦྱང་ཡོང་དུས་དེ་རེད། ད་མར་ཤེས་པའི་ཁ་ཐུག་ལ་ཁ་སང་རྒྱུ་འབྲས་མན་ངག་བདུན་དེ་བཤད། དེ་ནས། བདག་གཞན་མཉམ་བརྗེ་དེ་གསུང་དགོས་རེད། ད་དེའི་ནང་ནས་བི་ཀའི་གང་བྱས་བི་ཀའི་རྩ་བ། དང་པོ་དང་པོ་དེ་ལ་བཏང་སྙོམས་དེ་སྒོམ་དགོས་རེད་སོ་སོ་སེམས་དེ་བཏང་སྙོམས། ག་དུས་ཡིན་ནས་སེམས་བི་ཀའི་དགྲ་གཉེན་བར་མ་ལ་ཉེ་རིང་འདྲ་པོ་མེད་པ། སེམས་ལྷོད་ཤིག་ཤིག་བཏང་སྙོམས་ཅིག་བྱུང་ན་སེམས་དེ་དཔེ་ལྷོད་ཤིག་ཤིག་འདྲ་པོ་ཡོང་གི་རེད་འདུག་པ་ད་སོ་སོ་ལྷོད་ཤིག་ཤིག་འདྲ་པོ་ག་དུས་ཡིན་ནས་ཡིད་བདེ་འབའ་ཞིག་སྒོམ་པར་བྱིན་གྱིས་རློབས་གསུངས་པ་ནང་དག་གི་ལྷོད་ཤིག་ཤིག་འདྲ་པོ་རེད་པ་ད་དེ་མ་ཡིན་པའི་དགྲ་ལ་སྡང་བའི་ཁོང་ཁྲོ་འདྲ་པོ་ཟ་གཉེན་ལ་ཆགས། ད་བར་མ་ལ་ཡལ་བར་འདོར་ཐུགས་སུ་དཔེ་ཡི་འདུག་ག་ལ་ཅིག། གང་བྱས་བི་ཀའི་ཉོན་མོངས་པ་བྱས་ཡོང་གི་མངོན་དུ་གྱུར་ཉོན་མོངས་པ་ཡོད་དང་ཡོད་ཡོད་ག་རེ་དེ་མངོན་དུ་གྱུར་མ་གྱུར་རོ་མངོན་དུ་གྱུར་ཡོང་དུས་ཨ་ནི་བི་ཀའི། ག་ཟེར་ད་ཉོན་མོངས་པའི་གི་བྱེད་ལས་ཀྱིས་བི་ཀའི་སེམས་དེ་དཀྲུགས་ནས་ཨ་ནི་སེམས་དཀྲུགས་ལུས་དཀྲུགས་མ་སྐྱིད་པ་བྱས་ཨོ་དེ་འདྲས་ཡོང་གི་ཡོག་རེད་རེད་བ་ད་ལྷོད་ལྷོད་འདྲ་པོ་མེད་ཉིན་རེ་ཅིག་བསྐྱལ་ཏེ་དང་པོ་བཏང་སྙོམས་དེ་སྒོམ་ནས། དགྲ་དང་གཉེན་བར་མ་གསུམ་དེ་མདུན་དུ་བསམ་མནོ་བཏང་ནས། འཁོར་བ་ལ་ངེས་པ་མེད་པ་དེ་ཚོའི་བསམ་མནོ་བཏང་སྐྱེས་བུ་འབྲིང་གི་ཁ་ཐུག་གི་སྒོ་ཁ་འབྱེད་རོགས་ད། འཁོར་བ་ལ་ངེས་པ་མེད་པ་དང། འོ་ད། ངོམས་པ་མེད་པ་ཟེར་རོགས་ད་ལྟ་འཁོར་བའི་སྡུག་བསྔལ་དེ་ཚོའི་བསམ་མནོ་བཏང་ནས་གང་བྱས། དགྲ་ལ་བི་ཀའི་སྡང་བ་དེ་ཕར་བཀག། གཉེན་ལ་ཆགས་པ་དེ་བཀག། རོགས་ད། དེ་ནས་མང་བ་ཅིག་ལ་དེ་ནས་བར་མའི་སེམས་ཅན་ལ་ཡལ་བར་འདོར་འདོད་ཀྱི་བློ་དེ་ཕར་བཀག། འོ་འདི་རེད། ཨ་ནི་བཏང་སྙོམས་སྒོམ། བཏང་སྙོམས་དེ་ཡག་པོ་རེ་བྱུང་སོང་ན་དེ་ནས་མར་ཤེས་དགོས་རེད། མར་ཤེས། མར་ཤེས་ཡ་དེ་ཡང་དེ་ནི་ལམ་སང་བི་ཀའི་མི་གཞན་དག་ཅིག་གིས་སོ་སོའི་ཨ་མ་ཡིན་པ་ངོ་ཤེས་ཡ་ཁག་པོ་རེད་པ་ད། རེད་པ་ད་ད། མ། མ་བྱས་མ་མྱོང་མཁན་ཡོག་མ་རེད་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་མ་རེད་ཟེར་བ་དེ་སངས་རྒྱས་དང་འོ་ད་སྐྱེས་བུ་དམ་པ་ཚོས་མང་པོ་ཅིག་གསུངས་ཡོད་དུས་དེ་གའི་ཡིད་ཆེས་ཀྱི་ཐོག་ནས་རྟོགས་སོ་ད་སོ་སོ་བསམ་བློ་འཁོར་དགོས་རེད་པ་ད་ཡིད་ཆེས་ཀྱི་ཐོག་ནས་འོ་ཡིན་གྱི་རེད་བསམ་པ་འདྲ་པོ་ཅིག་དེ་མ་གཏོགས་སོ་སོའི་ངོས་ནས་དངོས་གནས་རེད་བསམ་པ་དེ་ལམ་སང་ཤར་ཡག་ཁག་པོ་རེད་དངོས་གནས་རེད། ཚེ་འདིའི་གི་མ་ཅིག་ཡིན་ན་ཡང་ད་མ་རེད་མ་ཡིན་བསམ་པ་འདྲ་ཅིག་ཡོང་གི་རེད་པ་ད། རེད་པ་ད། ད་ཆུང་ཆུང་སྒང་ནས་མ་དང་ཁ་བྲལ་ནས། རེད་པ་ད། བི་ཀའི་ཕྲུ་གུ་དམར་འབྱར་ཁ་ཐུག་ལ་མ་དང་ཁ་བྲལ་ནས་ཨ་ནི་གཞུག་གུ་ལོ་བི་ཀའི་སུམ་ཅུ་བཞི་བཅུ་ཅིག་ལ་ཐུག་པ་ཡིན་ན་ད་གཅིག་གིས་ར་སྤྲོད་དགོས་རེད་པ་ད། འདི་ཁྱེད་རང་མ་རེད་ད་ནི་སྔོན་མ་ཅི་རིགས་ཅིག་བྱས་པ་རེད་ད་ཟེར་གམ་ཨོ་དེའི་འདྲ་པོ་རེད་ཅིག་རེད་དེའི་འདྲ་པོ་རེད་ཅིག་རེད་མ་དངོས་གནས་ཡིན་ན་ཡང་མ་རེད་བསམ་པ་དེ་ཤར་ཡ་ཁག་པོ་བྱེད་ཀྱི་རོགས་ད་ཁོ་ཆུང་ཆུང་སྒང་ནས་ཧ་མ་གོ་ཡིན་ཙང་ཨ་ནི་དཔེ་མང་པོ་མི་གཞན་དག་གིས་ལབ་ལབ་ལབ་ནས་ཨ་ནི་ཡིད་ཆེས་འགྲོ་འགྲོ་ཡིད་ཆེས་འགྲོ་རེད་དེ་ནང་དག་གི་མི་ད་ལྟ་འདི་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་མ་རེད་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ནས་ཨོ་ད། དཔེ་འབྲི་སྟངས། གྲུབ་ཆེན། རྗེས་འཇུག་རོ་དང་རྒྱ་གར་གྱི་དཔེ་འབྲི་སྟངས་དགོས་ཀྱི་ཡོད་ན་རྒྱ་གར་གྱི་དཔེ་འབྲི་སྟངས་མང་པོ། བོད་ཀྱི་དཔེ་འབྲི་སྟངས་དགོས་ཀྱི་ཡོད་ན་བོད་ཀྱི་དཔེ་འབྲི་སྟངས་མང་པོ། ཨོ་ད་བླ་མ་ད། ཚང་མ་ལོག་གིས་གསུང་གཅིག་སྒྲག་རེད། འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་སོ་སོའི་ཨ་མ་རེད་ཟེར་གསུང་གི་ཡོད་རེད་ད། རོ་ད་དེ། གསུང་གི་ཡོད་རེད་རོ་ད། ད་དུང་ང་ཚོས་ཡིད་མ་ཆེས་ཡ་འདྲ་པོ་རེ་བྱས་ནས་རོ་ད། བྱེད་ཀྱི་ཡོད་རེད་ད་དེ་ནི་དོན་དག་དེ།

ཐུགས་སུ་ཆེད་དུ་གང་འདི་ནི་སྐྱེ་བའི་ཡ། ད་ཆེད་ནི་གང་འདི་ནི་སེམས་ཅན་ཐམས་ཅད་ཀྱིས་སོ་སོ་བའི་མ་མ་བྱས་ན། ཨཱ་ནི་བས། མ་ལྡང་ཡ་མེད་པ་འདྲ་བོ་ཅིག། དེ་ཡང། མ་ཐེངས་གཅིག་གིས་ཚིག་གི་མ་ལས་སེམས་ཅན་ཐམས་ཅད་ཀྱིས་བའི་མ་བས། འབུམ་ཕྲག་མང་པོ་བྱས་མྱོང་བ། དེ་ཚོའི་རིགས་པའི་བར་བསམ་བློ་བཏང་ནས། རེ་བ་ད། གང་བྱས་བས་ཀྱི་ད།

ཨ་ལ་དེའི་སྔ་མ་མ་བྱས་མྱོང་ཨ་དོ་ས་ནོ་དང་དེ་ཏོག་ཙམ་སྒོམ་འགྲོ་རོགས་ད་མ་ཐེངས་མང་པོ་བྱས་མྱོང་ཨ་ནི་ད་ཁག་པོ་ནས་ཨ་ནི་སོ་སོའི་དགྲ་འདྲ་པོ་རེད་དམ་ག་རེ་ཡིན་ན་བི་གའི་ལུ་པ་དང་དེ་འདྲའི་ལུ་བི་གའི་བ་བསམ་བློ་བཏང་ནས་དེ་ནི་འདི་རེད་ད་མ་ཤེས་པ་ཨ་དོ་ས་བྱས་ནི་ད་མ་ཤེས་ཟེར་ཡ་དེ་ཞེ་དྲག་གི་བི་གའི་ར་འཕྲོད་ཡ་བྱས།

རོ་ད་རེད་གཉིས་པ་དྲིན་དྲན་པ་ནས། ད་རྒྱུ་འབྲས་མན་ངག་བདུན་ནང་ནས་དང་པོ་མ་ཤེས་དེ་འགྲིགས་སོང་བ་དང་པོ་དང་པོ་སྔོན་འགྲོ་དེ་ལ་བཏང་སྙོམས་བྱས། སེམས་སྙོམས་པ་བྱས་ཚད་མེད་བཏང་སྙོམས་དེ་བྱས། དེ་ནས། ད་རྒྱུ་འབྲས་མན་ངག་བདུན་གྱི་དང་པོ་དེ་མ་ཤེས་རོ་ད་མ།